གཞུང་གི་ལས་བྱེད་པའི་ཟླ་ཕོགས་མར་བཅག་པ་དེས་དེང་སང་རྒྱ་ནག་གི་དཔལ་འབྱོར་ཉམས་ཉེས་དུ་འགྲོ་བཞིན་པའི་རྟགས་མཚན་ཞིག་རེད་ཅེས་སྲིད་དོན་ཉམས་ཞིབ་པ་མང་པོ་ཞིག་གིས་འདོད་ཚུལ་བཀོད་འདུག་དེས་ན་དེ་རིང་གི་ང་ཚོའི Podcast དཔྱད་ཞིབ་ལེ་ཚན་ནང་དུ་གནད་དོན་དེའི་སྐོར་ལ་ངའི་ལས་རོགས་རྒན་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཞུ་གི་ཡིན། རྒན་ལགས། དེ་རིང་ཁ་སང་ད་རྒྱ་ནག་གི་ས་ཁུག་མང་པོ་ཞིག་གི་ནང་ལ་ད་གཞུང་གི་ལས་བྱེད་པ་ཚོ་གི་ཟླ་ཕོགས་དེ་མར་བཅག་གི་ཡོད་རེད་ཟེར་ནས་དེ་འདྲ་གནས་ཚུལ་མང་པོ་ཞིག་ཐོན་ཡོང་གི་འདུག་དེ་གནས་སྟངས་དེ་ག་འདྲ་རེད་ཅེས་ན་དེ་ངོ་སྤྲོད་ཅིག་གནང་རོགས། རེད་ད་འདིའི་སྐོར་གྱི་གནས་ཚུལ་དེ་ཡིན་ན་གལ་སྲིད་དེ་རིང་ཁ་སང་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ལ་རྒྱུན་དུ་ནས་ལྟ་མཁན་ཡིན་པ་ཡིན་ན་ད་ད་འདིའི་སྐོར་མང་པོ་ཞེ་པོ་ཅིག་བཤད་མཁན་འདུག་ཨང་ད་ག་ནང་བཞིན་ཡང་ཕྱི་རྒྱལ་དུ་ཡོད་པའི་དེ་རིང་ཁ་སང་ད་རྒྱ་མིའི་དྲ་བ་ལ་གླེང་བརྗོད་པ་འདི་མང་པོ་ཞིག་ཡོད་རེད་ཁོ་ཚོས་ད་འདི་གནས་ཚུལ་དེ་ཆེན་པོ་ཞིག་བྱས་བྱས་འདིའི་སྐོར་བགྲོ་གླེང་མང་པོ་ཞེ་པོ་བྱེད་ཀྱི་འདུག་ཨ་ངས་ལྟས་ཉན་ལས་གནས་ཚུལ་དེའི་ཁོ་མིས་ད་ཅིག་རྒྱ་མིའི་ལས་བྱེད་པའི་གླ་བཅག་པ་ཟེར་དེ་སྤྱིར་བཏང་བྱས་ན་ལྟ་ཞིབ་བྱེད་མཁན་གལ་ཆེན་པོ་ཨ་ཡིན་བསམ་པོ་དོ་དེ་ལ་ཡིན་ན་ལས་ཁོ་དང་འབྲེལ་བ་ཡོད་པའི་གནས་ཚུལ་མང་པོ་ཞིག་དེ་ནས་ཡིན་ན་རྒྱ་ནག་གི་དཔལ་འབྱོར་དང་སྤྱི་ཚོགས་དང་ཆབ་སྲིད་ཀྱི་གནས་སྟངས་མང་པོ་ཞིག་ལྟ་ཐུབ་ཀྱི་འདུག་ག་དེ་འདྲ་སོང་ཙང་དེ་གལ་ཆེན་པོ་ཞིག་ཕལ་ཆེར་བྱེད་ཀྱི་མེད་པ་བསམ་གྱི་འདུག་ད་གཙོ་བོ་གསར་འགྱུར་བྱས་ན་འདིར་བཞག་དམིགས་བསལ་རྒྱ་ནག་གི་ཀོང་ཀྲོའུ་དང་ཀྲེ་ཅང་དང་ས་ཆ་མང་པོའི་མི་དེ་གའི་སྤྱི་ཚོགས་དྲ་ལམ་ཁག་ལ་ཡང་ད་ང་ཚོའི་ལས་ཁུངས་ལ་ཡིན་ན་ལས་བྱེད་པ་ཚང་མ་ལོག་གི་གླ། བརྒྱ་ཆ་བཅོ་ལྔ་བཅད་གི་འདུག་ཟེར་མཁན་བརྒྱ་ཆ་སུམ་ཅུ་བཅད་གི་འདུག་ཟེར་མཁན་དེ་གནས་ཚུལ་འདི་འདྲའི་མང་པོ་ཞེ་པོ་ཅིག་བར་སྐབས་ཅིག་བཏོན་སོང། ད་དེ་དང་པོ་དེ་སྤྱི་ཚོགས་དྲ་ལམ་སྒང་བཏོན་རྗེས་དངོས་གནས་ཡིན་ནམ་མིན་ནམ་བསམ་གཞུག་གུ་བྱེད་དུས་ཡིན་ན་དེ་ཚོ་དངོས་གནས་བདེན་པ་ཡིན་པ་འདྲ། ཡིན་པ་མ་ཟད་ཡིན་ན། ད་གལ་སྲིད་ལས་བྱེད་པའི་གླ་བཅད་ཀྱི་ཡོད་པ་ཡིན་ན། ལས་བྱེད་པ་ལས་ཀ་ཚར་ནས་ཀྱི་དགོང་དག་དོ་བ་ལ་ཡང་སོ་སོ་སྒེར་གྱི་ལས་ཀ་དཔེར་ན་ཆ་བཞག་ན་མོ་ཊ་འདི་ཏི་ཏིའི་འདི་བར་དུ་བཏང་ན་འགྲིག་རེད་པས་ཟེར་མཁན་དེ་སྐད་ཅིག་ནས་ཉུང་དུས་ཙམ་པ་མཐའ་མ་དེ་རྒྱ་ནག་ཀྲུང་དབྱང་གི་ཅི་ཝེ་ཟེར་དེ་ད་ལས་བྱེད་པ་ད་སྤྱོད་ཚུལ་སྒང་ག་ལོག་བདག་པོ་རྒྱབ་བྱེད་མཁན་དེ་རེད་པ། དེ་ཚོས་རང་གིས་དངོས་སུ་རང་བཤད་བྱས་ཡིན་ན་ལས་བྱེད་པ་ཡིན་ན་ལས་ཀ་ཚར་བའི་རྗེས་ལ་ཡ་སོ་སོའི་ངལ་གསོའི་དུས་ཚོད་ལ་ཡ་ཡིན་ན་མོ་ཊ་ཏི་ཏི་དང་ལས་སྟངས་ཁ་བྱས་པ་ཡིན་ན་འགྲིག་རེད་ཟེར་བྱས་ཧེ་ཁོ་ཚོས་བཤད་སོང་བ་བྱས་དང་དེ་ནས་དེ་དུས་ཙམ་པ་ཕལ་ཆེར་གླ་བཅག་དགོས་རེད་ཟེར་དེ་དེ་ལ་དངོས་གནས་བདེན་པ་ཡིན་པ་དེ་ལ་ཕལ་ཆེར། དོགས་པ་བྱེད་དགོས་ཡ་ཡོད་སྲིད་མ་རེད། ད་ལས་བྱེད་པའི་གླ་བཅག་དགོས་རེད་ཟེར་དེ་དོ་སྣང་དེ་ག་ཚོད་ཡོང་དགོས་ཡ་དེ་ཏི་མངོན་གསལ་དོད་པོ་རེད་རྒྱ་ནག་རྒྱལ་ཁབ་དེ་ཡིན་ན་དམར་ཤོག་གི་ད་ག་སྲིད་དབང་སྒེར་གཅོད་ཅན་དང་ལྷག་པར་དུ་ཡིན་ན་དེ་རིང་ཁ་སང་ད་སྒེར་གྱི་ཅིག་བཟོ་ཚོང་ལས་ཁང་དེ་ཚོ་མང་པོ་ཞིག་ཡོད་ཡག་དེ་ལས་ཡིན་ནའི་སྔས་མ་ཆིག་སྟོང་དགུ་བརྒྱད་ཅུ་གྱ་གྲངས་འགོ་སྟོད་ལ་ཡ་ཡིན་རྒྱ་ནག་ནང་ལོག་གི་དཔལ་འབྱོར་ཡིན་ནའི་རེད་ཚོང་ལས་ཡིན་ནའི་རེད་ཐ་ན་ཕལ་ཆེར་ཞིང་ལས་ཡིན་ནའི་རེད་ཚང་མ་ལོག་གཞུང་གིས་དབང་སྒྱུར་བྱེད་བྱེད་བསྡད་དུས་ད་གཞུང་གི་ལས་བྱེད་མང་པོ་ཞེ་པོ་ཅིག་དགོས་ཀྱི་རེད་པ་དེ་འདྲ་སོང་ན་རྒྱ་ནག་ནང་ལོག་ཕལ་ཆེར་མི་འབོར་གྱི་ལས་ཀ་བྱེད་མཁན་གྱི་མི་འབོར་ནང་ནས་ཡིན་ན་བརྒྱ་ཆ་མཐོ་པོ་ཞེ་པོ་ཅིག་གཞུང་གི་ལས་བྱེད་པ་དང་དེ་འདྲ་ཡིན་དུས་ཙམ་པ་དེའི་བརྒྱ་ཆ་བརྩིས་པ་ཡིན་ན་ཕལ་ཆེར་ངས་བྱས་པ་ཡིན་ན་རྒྱུན་ལྡན་གྱི་རྒྱལ་ཁབ་མང་ཆེ་ཞིག་དང་བྱས་པ་ཡིན་ན་ཞེ་པོ་ཅིག་རྒྱ་ནག་ལ་མང་ཡོད་ཀྱི་རེད་བསམ་གྱི་འདུག་ང་ཚོ་དཔེར་ན་ཆ་བཞག་ན་དཔེ་རུ་ཆ་བཞག་ན་ང་ཚོ་ད་ལྟ་ཝ་ཤིང་ཊོན་བསྡད་ཀྱི་ཡོད་རེད་ཨ་མི་རི་ཀའི་དབུས་གཞུང་གི་ལས་ཁུངས་ཆེ་ཤོས་དེ་གའི་བསྡད་བསྡད་ཡོད་རེད་ལས་ཡིན་ནའི་གཡས་གཡོན་དུའང་མི་ལ་སྐད་ཆ་དྲིས་བྱས་ཁྱེད་རང་ལས་ཀ་ག་པར་བྱེད་ཀྱི་ཡོད་ཟེར་ན་གཞུང་ནང་ལས་ཀ་བྱེད་ཀྱི་ཡོད་ཟེར་མཁན་དེ་འདི་མིའི་གྲངས་ཀ་དེ་མང་པོ་ཞིག་མི་འདུག་ཨ། ད་འདིར་དང་ག་སོ་ར་གཅིག་གི་ལྡོག་ཕྱོགས་ར་གཅིག་ལ་ཡང་རྒྱ་ནག་ནང་ལོགས་ལ་ཡང་མི་རིགས་ཅིག་ལས་ཀ་འགྲོ་མཁན་གཅིག་ཕལ་ཆེར་ལྷག་པར་དུ་སློབ་སྦྱོང་ར་གཅིག་ཅིག་ཡོད་མཁན་གཅིག་ནི་ག་པར་ལས་ཀ་བྱེད་ཀྱི་ཡོད་ཟེར་ང་གཞུང་གི་ལས་བྱེད་པ་ཡིན་ཟེར་མཁན་དེ་མང་པོ་ཞེ་པོ་ཅིག་ཡོད་རེད་བྱས་ད་ལས་བྱེད་པའི་ཕོན་དེ་ཆེན་པོ་ཞེ་པོ་ཅིག་ཡོད་དུས་གལ་སྲིད་ལས་བྱེད་པའི་གླ་བཅད་ཀྱི་ཡོད་པ་ཡིན་ན་ད་འདི་ལ་དོ་སྣང་བྱེད་མཁན་མང་པོ་ཞེ་པོ་ཅིག་ཡོང་གི་རེད་ཧན་ཏིང་དེ་གལ་ཆེ་ག་རེ་ཟེར་ན་ད་རྒྱ་ནག་ཡིན་ན་འཛམ་བུ་གླིང་རྒྱལ་ཁབ་མང་ཆེ་ཞིག་དང་མ་འདྲ་རྒྱལ་ཁབ་གཞན་པ་དེ་ཨ་ལེ་མ་ཤེས་བྱས་ད་ང་རང་ཚོ་ཨ་ལེ་རྒྱུས་ཡོད་པ་སོ་སོས་རྒྱུས་ཡོད་པ་བྱས་པ་ཡིན་ན་ང་ཚོ་དོ་བ་པ་རྒྱ་ནག་ལ་ལས་ཀ་བྱེད་མྱོང་བ་རེད་རྒྱ་ནག་གཞུང་གི་དོ་བ་པ་ལས་ཁུངས་ནང་ལ་ལག་ལེན་བྱས་ཏེ་བསྡད་མྱོང་ཨ་ནི་དོ་བ་པ་ལ་ཨ་མི་རི་ཀའི་ནང་ལོགས་ལ་ད་ལས་ཀ་བྱས་བྱས་རྒྱུན་རིང་པོ་ཕྱིན་པ་རེད་དེ་བྱེད་དུས་ཙམ་པ་ཡིན་ན་ཨ་མི་རི་ཀའི་འདྲ་བ་ཡིན་པ་ཡིན་ན་ད་སྤྱིར་བཏང་རྒྱུན་ལྡན་རྒྱལ་ཁབ་བྱས་པ་ཡིན་ན་གཞུང་གི་ལས་བྱེད་པ་ཟེར་མཁན་དེ་གླ་དེ་སྤྱིར་བཏང་བྱས་པ་ཡིན་ན་ཁྲོམ་རའི་སྒང་ལ་ཡང་མི་གཅིག་གི་ལས་ཀའི་རིན་ཐང་ཅིག་ཡོད་རེད་པ། ད་བཟོ་ཚོང་ལས་ཁང་ཡིན་ནའི་རེད་སྒེར་གྱི་ཡིན་ནའི་ག་རེ་ཡིན་ནའི་འདི་དང་སྤྱིར་བཏང་བྱས་ནས་གཅིག་པུ་རེད། ཨ་ནི་མང་པོ་གཅིག་ལ་ཡིན་ན་ཏོག་ཙམ་དམའ་བ་ཡོད་པའི་བཟོ་ཅིག་ཡོད་རེད་ད་ཁོ་སྐད་ཅོ་རེ་གཉིས་ཡོད་རེད་ག་རེ་ཟེར་ན་གཞུང་གི་ལས་ཁུངས་ནང་ལ་ཡང་ལས་ཀ་བྱེད་གར་ཕྱིན་པ་ཡིན་ན་སོ་སོའི་སློབ་སྦྱོང་ཡོན་ཏན་དང་ལས་ཀའི་རིགས་དེ་བྱེད་ཡ་དེ་ཡིན་ན་ཕལ་ཆེར་སྒེར་གྱི་བཟོ་ཚོང་ལས་ཁང་ཅིག་ནང་བྱས་པ་ཡིན་ན་གླ་དེ་ཕལ་ཆེར་ཆུང་ངུ་ཡོད་རེད་ཡིན་ནའི་ལས་ཁོའི་ཐོབ་ཐང་དེ་ཚོ་ཡིན་ན་མང་པོ་གཅིག་ཡག་ག་ཡོད་དུས་ད་ག་འདྲ་ལས་ཀ་དེ་ཚོ་བརྟན་པོ་ཡོད་དུས་ད་ཨ་ནི་གཞུང་ནང་ལས་ཀ་བྱེད་མཁན་ཡོང་གི་ཡོད་པ་རེད་པ། དེ་འདྲ་སོང་ཙང་ད་ལྟ་གཞུང་གི་གླ་དེ་ཡིན་ན་སྤྱིར་བཏང་ཡིན་ན་གཞུང་གི་ལས་བྱེད་པ་ཡིན་ན་ཅིག་འབྲིང་རིམ་གྱི་སྤྱི་ཚོགས་འདིའི་ནང་ལོགས་ཀྱི་མིའི་འཚོ་བ་སྐྱེལ་ཡ་ཅིག་དེ་འདྲའི་ཅིག་གི་ཆ་རྐྱེན་ཅིག་ཨང་གནས་བསྡད་ཀྱི་རེད་ད་དེ་ཡིན་ན་སྤྱིར་བཏང་རྒྱུན་ལྡན་གྱི་སྤྱི་ཚོགས་ཅིག་ནི་ད། ད་རྒྱ་ནག་ནང་ལོགས་ཡིན་ན་དེ་རིང་ཁ་སང་ག་རེ་ཟེར་ན་གཞུང་གི་ལས་བྱེད་པ་ཟེར་དུས་གླ་མཐོ་པོ་ཞེ་པོ་ཅིག་ཡོད་རེད་སྤྱིར་བཏང་སྒེར་གྱི་བཟོ་ཚོང་ལས་ཁང་དེ་ད་མི་གཞུང་གི་ལས་བྱེད་པ་ལས་གླ་མཐོ་བ་བྱས་པ་དེ་ཡོད་དང་ཡོད་ཀྱི་ད་ལྷག་པར་དུ་རྒྱ་ནག་གི་ཡར་ཐོན་གྱི་ཨ་ནི་གྲོང་ཁྱེར་ས་ཁུལ་ད་རྒྱ་ནག་ལྷོ་ཕྱོགས་དང་ཀུང་ཀྲོའུ་དང་ཅིག་ཆེན་ཧྲང་ཧའེ་སོགས་ངེད་ཚོ་ཚོ་ཚོ་མང་པོ་ཡོད་ཀྱི་དེ་ལས་སྤྱིར་བཏང་ཡིན་ན་རྒྱ་ནག་གི་ལས་ག་ས་ལས་ས་ཆ་མང་ཆེ་བའི་ནང་ལོགས་ལ་གཞུང་གི་ལས་ཁུངས་ལ་ཡང་ཚུད་པ་ཡིན་ན་གཞུང་གི་ལས་བྱེད་པ་ཆགས་པ་ཡིན་ན་ཨ་ནི་གླ་མཐོ་པོ་བརྟན་པོ། ཨ་ནི་གཅིག་བྱེད་དུས་ཙམ་པ། ད་དཔེ་ཅིག་བཞག་ན་ས་ཆ་ཁ་ཤས་ལ་ད་ཡོད་པ་ཡིན་ན་རྒྱུ་རྫི་དགུ་དང་མི་ཁ་མདའ་གཅིག་བྱེད་ཞོལ་གཅིག་གཡར་བ་དེའི་སྒང་ལ་གཞུང་གི་ལས་བྱེད་པར་གཏོང་བ། དེ་འདྲ་ཡིན་པར་བརྟེན་བྱས་ཡིན་ན་དེ་རིང་ཁ་སང། རྒྱ་ནག་ལ་ཡང་སློབ་གྲྭ་ཆེན་མོ་ཐོན་པའི་སྐབས་ལ་ཡི་བེད་གཞུང་གི་ལས་བྱེད་ལ་ཡང་ཡིག་ཚད་བཏང་མཁན་དེ་ལ་ཕོན་ཆེན་པོ་ཞེ་པོ་ཅིག་གཞུང་གི་ལས་བྱེད་པ་གཅིག་གི་ས་མིག་ལ་ཡིག་ཚད་བཏང་མཁན་སྟོང་ཕྲག་གཉིས་གསུམ་ཟིན་ཏེ་ཁ་ཤས་དང་ཁྲི་ཁ་ཤས་ཡོད་རེད་ཟེར་འདུག་ཨང། འདི་འདྲ་སོང་ཙང་ད་གཞུང་གི་ལས་བྱེད་པ་ཚོའི་དགའ་མགོ་ལོག་ཁ་བརྡོ་རྒྱག་ཡ་དང་ཨ་ནི་གཞུང་གི་ལས་བྱེད་པའི་གནས་སྟངས་འདི་ཡིན་ན་སྤྱིར་བཏང་མི་དཀྱུས་མ་ཁོ་ལས་ཀའི་འཇོན་ཐང་དང་གཅིག་པ་ཡིན་རྒྱུ་གི་ཨ་ནི་སྤྱི་ཚོགས་ཚོགས་ཀྱི་ལས་ཀ་གཞན་པ་ད་ཁྲོམ་རའི་གི་རིན་ཐང་ཅིག་ཡོད་རེད་འདི་ལས་ཞེ་པོ་མཐོ་བ་ཡོད་པ་བཟོ་དུས་ཙམ་པ། ཨ་ནི་ཁོའི་ད་གཞུང་གི་ལས་བྱེད་པའི་གླ་བཅག་པ་ཡིན་ན་དེ་ཡིན་ན་གནས་ཚུལ་ཡིན་ན་ད་ག་འདྲ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་པ་འདྲ་ཨ་ནི་དེ་ག་འདྲ་ཡིན་ན་ད་གཞུང་གི་ལས་བྱེད་པ་ད་འདྲ་པོ་འདུག་ག་སོ་རེད་ཙག་ཅིག་གིས་རྒྱ་ནག་གཞུང་ལ་ཡ་སྐྱོན་བརྗོད་དང་ངོ་རྒོལ་བྱེད་མཁན་དང་མ་འདོད་བྱེད་མཁན་དེ་ག་མང་ཆེ་གཞུང་གི་ལས་བྱེད་པ་དེ་ག་མ་རེད་གཞུང་གི་ལས་བྱེད་པ་དེ་ག་སྐྱིད་པོ་ཞེ་དྲག་ཅིག་བསྡད་ཡོད་པ་འདྲ་པོ་འདུག་ད་འདུག་བསྡད་ཐུབ་ཀྱི་ཡོད་རེད་པ་ད་གལ་སྲིད་གཞུང་གི་ལས་བྱེད་པའི་གླ་བཅག་པ་ཡིན་ན་ཨ་ཁོ་ཚོས་ད་ག་རེ་ཟེར་ད་ལྟ་བར་དུ་གཞུང་གི་རྗེས་འབྲང་བྱེད་ཡ་ད་གཞུང་ལ་ཡ་ཁོ་ཚོའི་གཅིག་ཡོད་ར་བ་འདོད་པ་ཁེངས་ཡ་ཡོད་ར་བ་འདི་ལ་ཡ་ནི་འགྱུར་ལྡོག་འགྲོ་སྲིད་པ་སོང་ཙང་དེ་དང་ད་གནད་འགག་མང་པོ་ཅིག་ནས་བལྟས་པ་ཡིན་ན་གཞུང་གི་ལས་བྱེད་པའི་གླ་དེ་བཅག་ཡ་དེ་ཡིན་ན་ད་ལྟ་ཡིན་ན་ཕལ་ཆེར་ས་ཆ་མང་པོ་ཞིག་བྱེད་ཀྱི་ཡིན་སིན་མ་ད་ལས་གང་ད་བཤད་སོད་མང་པོ་བྱས་པ་ཡིན་ན་ད་ཏི་ཕལ་ཆེན། རྒྱ་ཆེར་ཆེ་རུ་འགྲོ་ས་འདུག་བྱས་ཙང་ད་ལྟའི་མ་འོངས་པ་ལྟ་ཡ་ཆགས་བསྡད་བཞག། ལགས་སོ་ད་སྤྱི་དང་རྒྱ་ནག་གི་ཅིག་ལས་རིགས་ཚང་མའི་ནང་ལོགས་ལ་ད་གཞུང་གི་ལས་བྱེད་ཟེར་ན་ད་ཅིག་ཐོབ་ཐང་ཡག་ཤོས་དང་ནི་ད་བརྟན་ཤོས་དེ་རེད་དོ་བ་བརྟན་པོ་ཡིན་ཙང་མི་མང་པོ་ཅིག་གིས་དེའི་ནང་ལོགས་ལ་ཨེ་ཚུད་མི་ཚུད་ད་ཅིག་དེ་འདྲ་བྱེད་ཀྱི་ཡོད་རེད་ད་གཞུང་གི་ཅིག་ད་ཕོགས་མར་གཅོག་དགོས་ཡ་གི་རྒྱུ་མཚན་དེ་ག་རེ་ལ་ཐུག་ཡོད་ན་སྔོན་མ་རྒྱ་ནག་དམར་ཤོག་གཞུང་གི་དེ་འདྲ་ཅིག་གཞུང་གི་ལས་བྱེད་པ་ཚོ་ལ་ད་ཕོགས་མར་བཅག་མྱོང་ཡོད་རེད་པས།
རེད་ད་ད་རིང་འདི་ལ་ཡང་ཨ་ད་ལྟ་བར་དུ་ངས་ཏོག་ཙི་ལྟ་དུས་དམར་པོ་གཞུང་གིས་ཕལ་ཆེར་གསལ་པོ་བྱས་ཏེ་བཤད་པ་བྱེད་འདི་ཕལ་ཆེར་ག་རེ་དོན་དག་བཅག་ཡོད་མེད་འདི་གསལ་པོ་བཤད་པ་བྱེད་མེད་པའི་བཟོ་འདྲ་འདུག་ད་སྔ་མོ་ཡིན་ན་དཔེ་མཚོན་བཞག་ན་ངས་དྲན་ཡག་རང་བྱས་པ་ཡིན་ན་ལོ་དགུ་བཅུ་གོ་གྲངས་འགོ་སྟོད་བཟོ་འདྲ་པོ་དང་བརྒྱད་ཅུ་གྱ་གྲངས་འདྲ་པོ་ལ་ཡིན་ན་གླ་བཅག་པ་སུ་ནས་ལས་འདི་སྐབས་དེ་དུས་རྒྱ་ནག་གི་དཔལ་འབྱོར་ད་གི་ཚི་ད་ནང་བཞིན་དེ་ཡག་པོ་ཡོད་མ་རེད་དེ་འདྲ་སོང་ཙང་གླ་སྤྲད་མ་ཐུབ་བྱས་བྱས་ཅིག་དུས་ཐོག་དུས་ཐོག་ལ་འདི་སྤྲད་ཐུབ་ཀྱི་མི་འདུག་གླ་རྒྱབ་ཐུབ་ཀྱི་མི་འདུག་ཨ་ནི་གླའི་ཚབ་ལ་ཡང་ཅ་ལག་གཞན་པ་འདི་སྤྲད་ཀྱི་ཟིན་ངེས་སོང་སྟེ་འདི་འདྲའི་གནས་ཚུལ་མང་པོ་བྱུང་བ་རེད་མ་གཞི། གླ་ག་རེ་ཟེར་མར་གཅིག་ཆེན་པོ་སྒོར་མོ་བརྒྱ་ཐམ་པ་དེ་མར་བཅག་བྱས་ཡིན་ན། བདུན་ཅུར་བཟོས་ཟིན་ཏེ་དེ་འདྲའི་ཕལ་ཆེར་ངས་བྱས་ན་གོ་མ་མྱོང་བའི་བཟོ་འདྲ་བྱེད་ཀྱིན། ད་འདི་བཅག་ཡག་གི་རྒྱུ་མཚན་འདིའི་སྐོར་ལ་ཡང་ཡིན་ན་དོགས་པ་ཕྱིར་དོགས་པ་ལ་ཡང་ད་གདེང་འཇོག་པ་ཚོས་དོ་སྣང་ཆེ་བ་ཞིག་བྱེད་ཡག་བྱས་བྱས་ཡིན་ན་འདིའི་སྐོར་ལ་ཡང་ཁོང་ཚོས་ཚོད་དཔག་མང་པོ་བྱེད་ཀྱི་འདུག་ད་འདི་གནད་འགག་ཆེ་ཤོས་དེ་ཆགས་བཞག།

ཨ་ནི་བསམ་བསམ་ད་ཡང་ན་ཅིག་བྱས་ན་གལ་སྲིད་དཔལ་འབྱོར་ཉམས་ཉེས་བྱུང་པའི་རྐྱེན་གྱིས་དེ་ས་ཁུལ་དེ་དུ་ལ་ཡག་ཡིན་ན་ལས་བྱེད་པའི་གླ་བཅག་དགོས་ཀྱི་ཡོད་ན་ཨ་འདི་ས་ཁུལ་གཞན་པ་འདི་དེ་བས་ཤེས་མང་གི་རེད་ཟེར་བྱས་དེ་འདྲ་གི་ཟེར་མཁན་ཡང་མང་པོ་འདུག་ད་གཙོ་བོ་གཅིག་ཡིན་ན་མངོན་གསལ་དོད་ཤོས་ཀྱི་ཁོ་ཚོས་ཕལ་ཆེར་རྒྱུ་མཚན་གཅིག་གཉིས་ཤིག་དྲན་གྱི་འདུག་ཚོད་དཔག་དང་དེ་དག་ཚང་མ་ལོག་གཅིག་དེ་ཡིན་ན་རྒྱ་ནག་གི་ས་གནས་ཀྱི་གཞུང་གི་ད་ཡོང་འབབ་ཆོག་ར་ཡོང་འབབ་དེ་ཨེ་ནི་ཁྲལ་བསྡུ་ཡ་དེའི་ནང་ལོགས་ད་ཁྲལ་དེ་ད་ལྟ་བར་དུ་ཅིག་གི་ཡོང་འབབ་ཆེ་ཤོས་ཅིག་ག་རེ་ཆགས་བསྡད་ཡོད་རེད་ཟེར་ན་ས་བཙོངས་བྱས་ཆགས་བསྡད་རྒྱ་ནག་ནང་ལོགས་ཀྱི་འགྲོ་སྟངས་ནས་བྱས་པ་ཡིན་ན་ས་ཚང་མ་ལོག་ཡིན་ན་གཞུང་ལ་དབང་བ་ཡིན་ཞེས་བྱས་ད་གང་ཟག་སྒེར་སུ་གང་ཅིག་དབང་མེད་ཞེས་བྱས་ད་ཁང་པ་རྒྱག་དགོས་ཡོད་ན་ས་ཉོ་དགོས་ཡོད་ན་ད་ས་ཉོས་ཟེར་བས་ད་ཆ་ད་ཉོ་ཐུབ་ཀྱི་མ་རེད་ལོ་བདུན་ཅུ་ཐམ་པའི་ཁོང་ཚོས་དེ་ཅིག་གན་རྒྱ་ཞིག་ཉོ་ཡ་ཡོད་རེད་དེ་ཡིན་ན་སྒང་ག་གཞུང་ནས་ཉོ་དགོས་ཀྱི་རེད། བྱས་ཙང་ག་ད་འདས་པའི་ལོ་མང་པོ་ཅིག་ནང་ལོགས་ད་རྒྱ་ནག་གི་ཁང་པའི་གོང་ཞེ་པོ་ཞིག་འཕར་གྱི་ཡོད་ཙང་སའི་གོང་དེ་ཆེར་ཆེར་ཆེར་ཆེར་ཆེར་ཕྱིན་བྱས་ད་ས་གནས་ཀྱི་གཞུང་གིས་གྲོང་ཁྱེར་ཡིན་ན་རེད་རྫོང་ཡིན་ན་རེད་ཡང་དེ་ལས་མཐོ་ས་ཞིང་ཆེན་ཡིན་ན་རེད་དེ་ཚོའི་གཞུང་སྒང་ག་ལོག་ས་དེ་གས་གང་ཁོ་རང་ཚོའི་ཐོབ་ཐང་དང་དབང་དེ་ཁོ་རང་ཚོ་ཡོད་དུས་ས་དེ་ཡིན་ན་ལོ་ལྟར་རེ་བཞིན་བཙོངས་བྱས་ཨ་ཁང་པའི་གོང་དེ་ཚོ་སྤར་བྱེད་དུས་གཞུང་གི་ཡོང་འབབ་ཀྱི་ཨ་ནི་བརྒྱ་ཆ་ཆེན་པོ་ཞེ་ཅིག་ས་དེ་ཡིན་ས་རེད། ད་ཡིན་ན་ལས་འདས་པའི་ལོ་གཅིག་ནང་ལོགས་ལ་ཡང་རྒྱ་ནག་གི་ཁང་པའི་ཚོང་དེ་ད་མར་ཅིག་ཉམས་རྒུད་འགྲོ་གི་ཡོད་པ་དེ་ནི་མངོན་གསལ་དོད་པོ་ཞེ་པོ་ཆགས་ཤག་ད་དེ་ནས་དམིགས་བསལ་གྱི་ང་ཚོས་ཐེངས་མང་པོ་བྱས་ཡོད་ཕལ་ཆེར་གསན་གྱི་ཡོད་རེད་ཐང་མོ་ལོག་གའི་ཧང་ཏཱ་ཟེར་ཉན་དེ་ཁང་ཚོང་རྒྱག་ཉན་དེ་ད་ད་རེ་ཕལ་ཆེར་ཧ་ལམ་གཅིག་གི་བུ་གུ་ཐོན་བྱས་རྐུབ་རྡིབ་འགྲོ་རེ་བྱེད་འདུག་ག་དེ་འདྲའི་སོང་ཙང་འདིའི་དཔེ་མཚོན་དག་བྱས་བྱས་ཡིན་ན་རྒྱ་ནག་ཕལ་ཆེར་ས་ཆ་མང་ཆེ་ཆེ་ལ་ཡང་ཡིན་ན་ཟླ་གཉིས་ཀྱི་དུས་ཚོད་ད་ལྟ་ད་དུར་བུ་ཡིན་པས་ན་ཟླ་བ་བཅུ་གཅིག་བཅུ་པ་དེ་བར་གྱི་ཁང་པ་ཚོང་ཡག་གི་ཡིན་ན་གྲངས་ཚད་དེ་བརྒྱ་ཆ་སུམ་ཅུ་བཞི་བཅུ་དེ་ཙམ་མར་ཆག་ཤག་ཟེར། ད་ཁང་པ་ཉོ་ཡ་ལ་ཡང་ཁང་པའི་གོང་དེ་ཞེ་པོ་འདི་ལམ་སང་མར་ཆག་མེད་ཡིན་ནའི་ད་ད་ཆག་འགྲོ་གི་ཡོད་པ་མཐོང་དུས་ན་བ་ཁང་པ་ཉོ་ཉན་དེ་ཞེ་པོ་ཞིག་ཉུང་འགྲོ་གི་ཡོད་ཟེར། ད་ཁང་པ་ཉོ་ཉན་ཉུང་འགྲོ་དུས་ན་བ་ད་ཁང་པ་བརྒྱབ་བྱས་ཡིན་ན་ཁང་ཚོང་རྒྱག་ཉན་དེ་གས་དེ་གཞུང་ས་ནས་ས་ཉོ་ཡ་དེ་ཞེ་པོ་ཞིག་ཉུང་རུ་ཕྱིན་ཡོད་ཟེར། དེ་བྱེད་དུས་ན་བ་ཡིན་ན་ས་གནས་ཀྱི་གཞུང་དེ་ཚོས་ཨ་ནི་ཡོང་འབབ་དེ་ཉུང་རུ་ཕྱིན་བྱས་ཡིན་ན་ཡོང་འབབ་ཉུང་འགྲོ་དུས་ན་བ་ད། ཨ་ནི་ཁོ་ཚོ་ད་ཐབས་ཤེས་བྱེད་དགོས་རེད་བ། འདི་བྱས་བྱས་ཡིན་ན་ང་ཚོ་བསམ་བློ་འཁོར་བ་ཅིག་འདི་ག་རེ་རེད་ཟེར་ན། རྒྱ་ནག་གི་གཞུང་གི་ལས་བྱེད་པའི་གླ། ཁོ་རྨང་གཞིའི་གླ་བྱེད་དགོས་རེད་བ་དེ་ཚོ་ཡིན་ན་གང་ག་འདྲ་པོ་བྱས་བྱས་ད། ཅིག་གི་དཔེར་ཆ་བཞག་ན་སྒོར་མོ་དྲུག་ཅུ་དྲུག་ཅུ་སྤྲད་ཀྱི་ཡོད་པ་ཡིན་ན། ད་ངས་འདི་ད་གར་གྲངས་ཀ་ད་གར་དཔེ་མཚོན་ཞུ་བྱས་ད། བྱས་བྱས་ཡིན་ན་ཨ་ནི་གལ་ཆེ་ཅིག་ག་རེ་ཟེར་ན་འདིའི་སྒང་གི་ཡར་ད་ས་གནས་སོ་སོ་སོའི་ཡིན་ན་ཁོ་ལ་ཡར་ཅིག་གི་མིང་སྣ་མིན་སྣ་ཚོགས་བཏགས་བྱས་ཁོའི་འདིའི་སྒང་ལ་ཡར་སྣོན་པ་རྒྱབ་བྱས་ཡིན་ན་བརྒྱ་ཆ་ག་ད་བཞི་བཅུ་ཙམ་འདི་ཡར་སྤར་བྱས་སྒོར་མོ། བརྒྱ་ཐམ་པ་བཟོས་བྱས་ཡོད་རེད། བྱས་ཙང་ད་ག་རེ་མར་བཅག་གི་ཟེར་དུས་ཁོའི་རྨང་གཞིའི་གླ་དེ་བཅག་གི་ཡོད་ས་མ་རེད་ད་ཡིན་ན་འདིའི་སྒང་སྣོན་པ་རྒྱབ་པ་དེ་བྱེད་དགོས་རེད་བ་དེ་གས་འདི་མར་བཅག་བྱས་དུས་ད་དོན་དངོས་ཐོག་ལ་ཡང་ལས་བྱེད་པ་ཚོ་ལ་ཡང་རག་ཡག་དངུལ་དེ་ཞེ་པོ་ཉུང་ཕྱིན་ཡིན་ནའི་ཁོ་རྨང་གཞིའི་གླ་དེ་རང་བཅག་ཡོད་མ་རེད་ད་དེའི་དངུལ་དེ་ཡིན་ན་ས་གནས་སོ་སོ་སོའི་ཡོང་འབབ་ནས་ཡོང་དགོས་ཀྱི་ཡོད་ཟེར་བ་དེ་ཡིན་དུས་ད་ས་གནས་ལ་ཡང་ཡོང་འབབ་མེད་པ་བྱས་དུས་ད། ཨ་ནི་མར་གཅིག་གི་ལས་བྱེད་པར་སྤྲད་ཡག་མེད་པ་བྱས་བྱས་ཨ་ནི་གླ་འདི་ཏོག་ཙམ་ཆུང་འགྲོ་བ་བྱེད་ད་མང་ཆེ་ཚོད་དཔག་ཆེ་ཤོས་རེ་འདི་བྱེད་ཀྱི་འདུག་རྒྱ་ནག་གི་ད་ལྟ་བར་དུ་ཅིག་རྒྱ་ནག་དཔལ་འབྱོར་ཡར་རྒྱས་ཕྱིན་དངོས་གནས་བཟོ་གྲྭ་དེ་འདྲ་མང་པོ་རྒྱབ་པ་ཞེ་པོ་ཅིག་བྱུང་ཡོད་རེད་ལས་ཡིན་ནའི་རྒྱ་ནག་དཔལ་འབྱོར་གྱི་སྐྱོན་ཆེ་ཤོས་རེ་དེ་སྔ་མ་ནས་མི་ད་རྒྱུན་རིང་པོ་ལབ་བསྡད་པ་རེད་དེ་ཡིན་ན་ག་རེ་ཟེར་ན་རྒྱ་ནག་གི་དཔལ་འབྱོར་གྱི་བརྒྱ་ཆ་སུམ་ཅུ་བཞི་བཅུ

ད་རེས་གལ་སྲིད་དངོས་གནས་རྒྱ་ནག་གི་ཁང་ཚོང་འདི་ལ་ཡ་ད་མར་ཉམས་ཉེས་ཕྱིན་བྱས་ལྒང་བུ་ཧོབ་ད་ག་ལ་བརྡོལ་བྱས་རྦད་དེ་གོང་ཚང་མ་རྦད་དེ་ཉི་ཧོང་དང་ནི་ནང་བཞིན་བྱས་ཆགས་ཀྱི་ཡོད་མེད་ད་གང་ཤེས་ཏེ་ལས་ཡིན་ནའི་ལས། ཁོ་གཅིག་ཆགས་པ་ཡིན་ན་ཨ་ནི་གཞི་བྱེས་ཀྱི་སྤྱི་ཚོགས་ལ་ག་ལ་ཡ་ཤུགས་རྐྱེན་ཐེབས་ཀྱི་རེད་ཟེར་ལ་བུ་དང་ད་ཤུགས་རྐྱེན་འདིའི་ནང་ནས་ཐེབས་ཡའི་ནང་ལོགས་ནས། གཅིག་དང་པོ་དེ་ལས་ས་ཉོ་ཉན་ཉུང་འགྲོ་དུས་གཞུང་གིས་ས་གནས་གཞུང་དངུལ་མེད་བྱས་ས་གནས་གཞུང་དངུལ་མེད་དུས་ལས་བྱེད་པར་གླ་རྒྱག་ཡག་དེ་རྒྱག་མ་ཐུབ་བྱས་བྱས་གང་ལྟར་གླ་བཅག་དགོས་ཡག་གི་ཕལ་ཆེར་ཏག་ཏག་རེད། དཔལ་འབྱོར་གྱི་ཐོག་ནས་བལྟས་པ་ཡིན་ན་ཏག་ཏག་རེད་ཅེས་བཤད་ཀྱི་མེད་འགྲོ་བསམ་གྱི་འདུག་ད་གལ་སྲིད་དེ་ཡིན་པ་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་ལས་བྱེད་པར་གླ་བཅག་པ་ཡིན་ན་ད་ཏན་ཏན་ཁོང་ཚོའི་དེ་ཉིན་ཚོད་དཔག་བྱས་ཡོད་མང་མང་འགྲོ་ཡག་དང་རྫིག་རྫིག་འགྲོ་ཡག་གི་ཚོད་དཔག་དང་རེ་བ་མིན་བྱས་ཡོད་མ་རེད་མར་ཆག་འགྲོ་བསམ་ཚུལ་འཁྱེར་ཡོད་མ་རེད་བ་དེ་བྱེད་དུས་ཁང་པ་ཆེན་པོ་ཉོས་ཡོད་ཀྱི་རེད་བུ་ལོན་ཆེན་པོ་བཟོས་ཡོད་ཀྱི་རེད་སྤུ་གུ་སློབ་གྲྭ་བཏང་དགོས་ཀྱི་ཡོད་ཀྱི་རེད་སྤུ་གུ་ཕྱི་རྒྱལ་སློབ་གྲྭ་བཏང་ཡོད་ཀྱི་རེད་ད་དེ་ཚོ་གང་ག་ལོག་ཞེ་པོ་ཅིག་ཞེ་པོ་ཅིག་འཁྲུག་འཁྲུག་རེད་བ་དེ་ཡིན་ན་རྒྱ་ནག་ནང་ལོག་གི་ད། མཐོ་རིམ་གྱི་མི་སྣ་ཟེར་གོ་རེད་ད་མཐོ་རིམ་མི་སྣ་ཟེར་དུས་ང་ཚོ་གཅིག་གི་ཧོབ་ཏུ་ང་བའི་དཔོན་པོ་དང་དེ་ཟེར་གོ་མ་རེད་ད་སྤྱིར་བཏང་ལ་གཅིག་མི་གཅིག་རྒྱུ་ཡོད་མཁན་དང་དངུལ་ཡོད་མཁན་དང་འདི་ག་ཅོ་ར་འདིའི་རིམ་པ་འདི་ལ་ཡ།

ད་ཡིན་ན་ངས་དེ་ཙམ་ཀུན་ཏུ་བོད་དེ་དམིགས་བསལ་ཁ་ཤས་ཅིག་འདུག་ཁྱད་ཆོས་ཁྱད་ཆོས་བྱས། དང་པོ་དེ་ཡིན་ན་བོད་ནང་ལོགས་ད་ལྷག་པར་དུ་ཡིན་ན་བོད་ནང་ལོགས་ལ་ལྟ་དུས་པར་ཡང་ཁོ་ས་ཆ་ཞིག་མ་འདྲ་ཁ་ཤས་ལྟ་ས་ཡོད་རེད། བོད་རང་སྐྱོང་ལྗོངས་ནང་གི་ཨིན་ལས་བྱེད་པའི་གླ་དེ་ཡིན་ན་བོད་ཀྱི་ས་ཁུལ་གཞན་པའི་ནང་ལོགས་ཡོད་པའི་གཞུང་གི་ལས་བྱེད་པ་ལས་གླ་ཞེ་དྲག་མཐོ་བ་ཡོད་རེད་ཁོ་རྒྱ་ནག་གཞུང་གི་འགྲོ་སྟངས་རེད་ཟེར་སྡོད་བྱས། ཡིན་པ་མ་ཟད་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་ལས་བྱེད་པའི་གླ་དེ་གའི་ཧ་ལམ་ཅིག་བརྒྱ་ཆ་བརྒྱ་ཐམ་པ་དེ་བོད་རང་སྐྱོང་ལྗོངས་ཁོ་རའི་ས་གནས་ཀྱི་ནི་ཡོང་འབབ་བརྟེན་བྱས་རྒྱག་གི་ཡོད་མ་རེད་གླ་དེ་གའི་ཚང་མ་ལོག་ཡིན་ན་རྒྱ་ནག་དབུས་གཞུང་རང་གིས་གང་དག་ཅིག་དངུལ་ཤར་རྒྱག་མར་བཏང་བྱས་ད་གང་དག་ཆབ་སྲིད་ཀྱི་དགོས་མཁོ་ཆེད་དུ་མར་བཏང་བཞག་ཀྱོག་འདི་རེད་འདི་འདྲ་སོང་ཙང་ངས་བྱས་ན། ཅིག་ད་ད་ལྟ་ལམ་སང་ད་ག་བོད་རང་སྐྱོང་ལྗོངས་བཟོ་འདྲ་ལ་ཡང་དངུལ་ག་འདྲ་དཀོན་པོ་འདི་ཆགས་ཀྱི་རེད་བསམ་བསམ་འདྲ་བྱེད་མི་འདུག་ག་རེ་ཟེར་ན་ཁོ་ཚོའི་དངུལ་ཡོང་ཁུངས་འདི་ཡིན་ན་པེ་ཅིན་ནས་རེད་མ་གཞི་ས་གནས་ཀྱི་ས་བཙོང་པ་དང་འདི་ཚོ་མ་རེད་བ་འདི་འདྲ་སོང་ཙང་ཁོ་པེ་ཅིན་ཁོ་དཀའ་ངལ་ཡོད་མ་རེད་བསམ་པོ་འདུག་གཉིས་པ་འདི་ཁྱད་ཆོས་ག་རེ་རེད་ཟེར་ན་ད་ངས་ད་གིན་ཞུས་པ་ནང་བཞིན་བྱས་རྒྱ་ནག་ཁྱོན་ཡོངས་ཀྱི་ལས་བྱེད་པའི་གནས་སྟངས་འདི་ཡག་པོ་ཞེ་པོ་ཅིག་བྱས་ཧ་ལམ་ཅིག་གི་མི་རྣ་ཀན་སྒོ་སང་སང་རེ་དོན་གཉེར་ཞིག་དངོས་གནས་བྱེད་ན་ལས་ཀའི་འཇོན་ཐང་ཡོད་ནའི་མེད་ནའི་གླ་མཐོ་པོ་ཅིག་ཡོད་རེད་ཟེར་ཞུས་བྱུང་ང་ད་གལ་སྲིད་རྒྱ་ནག་ནང་དེ་ཡོད་པའི་དེ་ག་ཚོད་སྤྱིར་བཏང་ཅིག་གི་རྒྱུན་ལྡན་གྱི་རྒྱལ་ཁབ་དང་བསྡུར་བ་ཡིན་ན་ཞེ་པོ་ཅིག་སྡུག་པོ་ཡོད་ན་ད་བོད་དེ་དེ་བས་བཤད་མ་དགོས་དེ་དེ་བས་དཔེ་སྐྱོ་བསྡད་འགྱོ་ཟེར་གང་ད་རྒྱུན་ལྡན་རྩ་བ་ཉིད་ནས་མེད་འགྱོ་བསྡད་བོད་རང་སྐྱོང་ལྗོངས་ནང་ལས་བྱེད་པའི་གླ་དེ་ད་ཞེ་པོ་ཅིག་གི་རྒྱ་ནག་ནང་ལོག་ནས་བྱས་ན་དཔེ་མི་སྲིད་པའི་མཐོ་པོ་བྱས་ཨ་ནི་བོད་རང་སྐྱོང་ལྗོངས་ཁོ་རའི་ནང་ལོག་ལ་ཡག་ད་དཔེར་གྲོང་ཁྱེར་ལྷ་ས་ད་འདོག་པ་གཞིས་ཀ་རྩེ་ད་རྩེ་ཐང་འདོག་ཡིན་པས་ནི་ཁོའི་ཁྲོམ་རའི་སྒང་གི་མི་དངོས་གནས་རྒྱུན་ལྡན་མི་གཅིག་གིས་གཞུང་གི་ལས་བྱེད་མི་གཅིག་མིན་པ་བྱས་བྱས། ཟ་ཁང་ལས་བྱེད་ཁ་སྒྲོག་གི་ཡོད་ན་རེད། ཤིང་བཟོ་བྱེད་ཁ་སྒྲོག་དགོས་ཀྱི་ཡོད་ན་རེད་ད་དོག་པ་ཚོང་རྒྱག་གི་ཡོད་ན་རེད་ཁོའི་ཡོང་འབབ་ཇོ་ར། དེ་ད་དངོས་ཡོད་ཀྱི་དངོས་གནས་ཁྲོམ་རའི་སྒང་གི་རིན་ཐང་གི་ཡོང་འབབ་ཇོ་ར། དེ་ལས་ད་ལྡབ་ཁ་ཤས་ཀྱིས་མཐོ་བ་ཡོད་རེད། དེ་འདྲ་སོང་ཙང་ད་བོད་ནང་ལོག་ལ་ཡང་ལས་བྱེད་པ་དེ་གས་ཟེར་དུས་པ་ལས་བྱེད་པ་ཟེར་དུས་ད། བོད་རང་སྐྱོང་ལྗོངས་ནང་ལོག་གཞུང་གི་ཟླ་ལྔའི་ཚོགས་མི་བསྐྱུར་རྩིས་ཞུས་འདི་གས་དེ་ཡོང་ད་གང་ལྟར་ཁང་པ་མང་ཤོས་དང་འདི་གས་གང་ག་ལོག་ཁོང་ཚོ་ཆགས་བསྡད་འདུག་ཨང་དེ་འདྲ་སོང་ཙང་ད་འདི་ཚོ་དཔེ་ད་མངོན་གསལ་དོད་པོ་རེད་རྒྱ་ནག་གིས་གང་དག་ཅིག་གིས་ཆབ་སྲིད་ཀྱི་དགོས་མཁོའི་ཆེད་དུ་ལས་བྱེད་པ་དེ་ཚོའི་སེམས་པ་བཀུག་ཡག་དང་ཁོང་ཚོའི་སེམས་པ་ཉོ་ཡག་དང་དེ་འདྲའི་ཆེད་དུ་ཡིན་ན་འགྲོ་སོང་ཞེ་པོ་བཏང་བྱས་ཏེ་བྱས་བསྡད་ཡོད་པ་ཆ་ཚང་འདིའི་སོར་འདེར་ད་ཕ་ཚེ་རིང་གང་དག་ཅིག་གིས་དངོས་གནས་དཔལ་འབྱོར་ལ་ཡང་གནས་སྟངས་ག་འདྲས་ཡོད་ནའི་མེད་ནའི་རྒྱ་ནག་གཞུང་གི་ཆབ་སྲིད་དགོས་མཁོའི་ཆེད་དུ་ཕལ་ཆེན་འདིར་ལྟ་རྒྱུ་འདུག་ཕལ་ཆེན་ཏང་པ་ཁ་ཁོར་སོང་གི་འདུག་ད་ཡིན་ན་ལས་ཨ་མདོ་གཅིག་ལས་བྱེད་པའི་ཟླ་ཕོགས་དེ་སྤྱིར་བཏང་གི་ཐོབ་མ་བྱས་དམིགས་བསལ་གྱི་ཞི་བདེ་གི་ཡིད་མ་ཆེས་པའི་འདི་ཐོབ་བྱས་བྱས་བཟོ་ཡ་དེ་ཡིན་ན་བོད་རང་གི་ཁྱོན་ཡོངས་ཀྱི་དཔལ་འབྱོར་གནས་སྟངས་ལ་ཡང་སྐྱོན་ཞེ་པོ་བཟོས་མ་ཟད་སྤྱི་ཚོགས་དང་མི་དང་མིའི་འབྲེལ་བ་དང་དེ་ཚོ་ཚང་མ་ལ་ཡིན་ན་གང་ལྟར་རྒྱུན་ལྡན་མ་ཡིན་པའི་གང་ལྟར་ནོར་འཁྲུལ་གྱི་མི་ལ་ཡང་འཆར་སྣང་ཅིག་དང་ཨ་ནེ་མིའི་འབྲེལ་བ་ལ་ཡང་ཁོ་སྤྱི་ཚོགས་དང་ཁྲོམ་ར་དང་འབྲེལ་མ་ཡིན་པའི་ད་གཞུང་གི་ཆབ་སྲིད་དགོས་མཁོའི་ཆེད་དུ་བཟོས་ཤར་འགྱོགས་ཀྱི་འབྲེལ་བ་སྡུག་ཅག་ཞེ་པོ་ཅིག་དང་ཟང་ཟིང་ཞེ་པོ་ཅིག་འདུག་ཏོ་ཨ། ད་དེ་ཚོ་ཡིན་ན་ངས་བྱས་ན་ད་ཅིག་གི་རྗེས་མ་དངོས་གནས་གཅིག་བྱས་ན་ད་རྒྱ་ནག་མང་པོ་གཅིག་གི་ཚོད་དཔག་བྱས་ཆེམ་ན་རྒྱ་ནག་གི་དཔལ་འབྱོར་དང་ཞིབ་བཞི་འདི་ལམ་སང་ཉམས་ཉེས་མ་ཕྱིན་ནའི་ད་དེ་སྔོན་ནང་བཞིན་བྱས་བྱས་ཕལ་ཆེན། ལོ་ལྟར་གྱི་འཕར་སྣོན་ཆེན་པོ་དེ་འདྲ་དང་དངུལ་འབེལ་འབེལ་ལྷུག་ལྷུག་དེ་འདྲ་ཅིག་ཕལ་ཆེན་ད་ཡོང་བ་ཁག་པོ་རེད་ཟེར་བྱས་བྱས་དཔལ་འབྱོར་རིག་པ་བ་དེ་ཚོ་མང་ཆེ་གཅིག་གིས་གཟིགས་ཀྱི་ཡོད་རེད། གལ་སྲིད་འདི་འདྲ་བྱས་བྱས་དངོས་གནས་རྒྱ་ནག་གི་ཡུལ་བབ་དུ་ད་ལྟ་ནང་བཞིན་འབེལ་འབེལ་ལྷུག་ལྷུག་འདི་འདྲ་མེད་པ་ཆགས་པ་ཡིན་ན། རྗེས་མ་ག་འདྲ་ཅིག་ན་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་གསུམ་དང་བོད་ས་ཁུལ་གཞན་པ་དེ་ཚོ་ལ་ཡང་དཔལ་འབྱོར་གྱི་རོགས་རམ་བྱས་དངུལ་མང་པོ་ཞེ་པོ་ཅིག་བཏང་བྱས་ལས་བྱེད་པ་ཚོ་ལ་ཡང་སྔ་མོའི་རྒྱ་མི་དང་པོ་ཡོང་དུས་དཱ་ཡང་ཆར་ཕབ་ཕབ་ནས་ཟེར་བྱས་འོང་དེ་ཚོ་འདྲ་ཅིག་མེད་པའི་ཆ་སོགས་ཆ་དག་དེ་ཞིག་ཆོད་པ་ཡིན་ན་འོག་མིན་ཆགས་པ་དེ་མྱོང་བཞིན་པ་ཡིན་ན། ཨ་ནི་ཡང་ཅིག་དངོས་གནས་བོད་ཀྱི་སྤྱི་ཚོགས་དང་ཆབ་སྲིད་དང་ཚང་མ་ལ་མི་བསམ་བློ་བཏང་ཕྱོགས་ལ་ཡང་ཤུགས་རྐྱེན་དང་འགྱུར་ལྡོག་ཆེན་པོ་ཞིག་ཐེབས་སྲིད་པ་རེད་བསམ་གྱི་འདུག་འདི་འདྲ་བསམ་གྱི་འདུག། ལགས་སོ་ད་དེ་རིང་གི་བགྲོ་གླེང་འདི་ནས་མཚམས་འཇོག་ཞུ་གི་ཡིན་རྒན་ཚེ་བརྟན་དབང་ཕྱུག་ལགས་ནས་ད་དེང་སང་རྒྱ་ནག་གི་ལས་བྱེད་པ་ཚོ་གི་ཟླ་ཕོགས་མར་བཅག་གི་ཡོད་པ་དང། དེ་བཞིན་རྒྱ་ནག་གི་དཔལ་འབྱོར་གནས་སྟངས་སོགས་ཀྱི་སྐོར་ནས་དབྱེ་ཞིབ་དང་ངོ་སྤྲོད་ལྷུག་པོ་གནང་བར་ཐུགས་རྗེ་གནང་ཞུ་གི་ཡིན།